གསན་མཁན་རྣམ་པ་ལྷན་རྒྱས་སྐུ་ཁམས་བཟང། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་བཅོ་ལྔ་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་བཞི་གཟའ་སྤེན་པའི་དགོང་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་འདི་བཀོད་སྒྲིག་གནང་མཁན་མཁའ་འགྲོ་དབྱངས་འཛོམས་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་འཆི་མེད་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་གཤམ་ལ་རིམ་པས་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། སྡེ་དགེ་དབོན་སྟོད་ཁུལ་དུ་ཁྱོན་མི་གྲངས་གཅིག་སྟོང་ལྷག་རྒྱ་ནག་ཉེན་རྟོག་པས་འཛིན་བཟུང་བྱས་པའི་ཐད་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་དེ་ནི་བོད་མིའི་སྨྲ་བརྗོད་དང་འདུ་འཛོམས་ཆོས་དད་རིག་གཞུང་གི་རང་དབང་ལ་རྡོག་རོལ་བཏང་བ་ཞིག་ཡིན་པར་སྐྱོན་བརྗོད་གནང་ཡོད་པ་སོགས་དེ་རིང་གི་གསར་འགྱུར་ཁག་དང། ྋགོང་ས་མཆོག་གིས་བོད་མིའི་སེམས་རྒྱུད་ལ་ཡོད་པའི་སེམས་པ་བཟང་པོ་བྱེད་རྒྱུའི་ཐད་ཚང་མས་དོ་སྣང་དང་འབད་བརྩོན་གནང་དགོས་པ་ཆོ་འཕྲུལ་དུས་ཆེན་ཉིན་བཀའ་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། བོད་ཟླ་དང་པོའི་ཚེས་བཅོ་ལྔ་ཆོ་འཕྲུལ་སྨོན་ལམ་ཆེན་མོའི་དུས་ཆེན་སྲུང་བརྩི་ཇི་ལྟར་ཞུ་ཕྱོགས་དང་ལྷག་པར་དུ་ལོ་ལྟར་བཞིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འཁྲུངས་རབས་ཀྱི་ཆོས་འབྲེལ་བཀའ་དྲིན་བསྩལ་བའི་རྒྱུ་མཚན་སོགས་ཀྱི་སྐོར་བཀའ་འདྲི་ཞུས་པ་ཞིག་དང། མཇུག་ཏུ་གནད་དོན་གླེང་མོལ་གྱི་ལེ་ཚན་ནང་ལ་དྭགས་སེམས་བསྐྱེད་ཚོགས་པའི་འགན་འཁུར་བ་ཚུལ་ཁྲིམས་བཟང་པོ་ལགས་དང། ལ་དྭགས་ཡུལ་མི་ཆོས་ཞུར་བཅར་མཁན་ཁོངས་ནས་པདྨ་གཡང་འབྱོར་ལགས་དང་ལྷན་དུ། གདན་ས་ཁག་དང་ལ་དྭགས་དད་ལྡན་པའི་དབར་གྱི་འབྲེལ་མཐུད་འཕེལ་རྒྱས་སོགས་ཐད་ལ་གླེང་མོལ་ཞུས་ཤིག་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་གསན་རོགས་གནང།
རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བོད་མིའི་སེམས་རྒྱུད་ལ་ཡོད་པའི་སེམས་པ་བཟང་པོ་བྱེད་རྒྱུའི་ཐད་ཚང་མས་དོ་སྣང་དང་འབད་བརྩོན་གནང་དགོས་པ་ཆོ་འཕྲུལ་དུས་ཆེན་ཉིན་བཀའ་གནང་བའི་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བའི་གནས་ཚུལ་ཞིག་གཤམ་ལ་གསན་རོགས་གནང། སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་ལ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་བོད་ཤིང་འབྲུག་ལོ་ཡི་ལོ་གསར་ཚེས་བཅོ་ལྔ་ཉིན་བཞུགས་སྒར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་འཚོགས་བཞིན་པའི་ཆོ་འཕྲུལ་སྨོན་ལམ་ཆེན་མོའི་ཚོགས་མགོན་དུ་ཆིབས་བསྒྱུར་བསྐྱངས་གནང་མཛད་དེ། དད་ལྡན་སེར་སྐྱ་ཕོ་མོ་སྟོང་ཕྲག་བརྒལ་བར་ཆོས་འབྲེལ་སྩལ་བའི་སྐབས་མགོན་པོ་གང་ཉིད་མཆོག་གིས་ཉིན་རེ་བཞིན་དུ་གང་ཐུབ་ཀྱིས་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ཉམས་ལེན་བྱེད་ཀྱི་ཡོད་པས་ཆོས་གྲོགས་ཚོས་ཀྱང་འདི་ལྟར་ཉམས་ལེན་དང་དེའི་ཐོག་དགོངས་པ་བཞེས་དགོས་པ་བཀའ་གནང་ཞིང་བོད་མི་ཚོར་མཚོན་ན་ཕྱོགས་གཅིག་ནི་མངོན་མཐོའི་ལུས་རྟེན་དང་མི་ལུས་རིན་ཆེན་ཐོབ་ཡོད་པ་དང་གཉིས་ནི་བོད་གངས་ཅན་ལྗོངས་ཀྱི་མི་རིགས་སུ་སྐྱེས་ཡོད་པས་ཚང་མའི་སེམས་རྒྱུད་ལ་སེམས་པ་བཟང་པོ་བྱེད་རྒྱུ་ཡི་གོམས་གཤིས་ཡོད་པས་མི་བཟང་པོ་ཞིག་ཡོང་བར་ཚང་མས་འབད་བརྩོན་གནང་དགོས་པ་བཀའ་གནང་སོང།
ཚ་དེ་འདྲ་ཡིན་དུས་དེ་རིང་ཁ་སང་རྒྱ་ནག་ནང་ལ་ཆ་བཞག་ནས་ནང་པའི་ཆོས་ལ་ཡར་དོ་སྣང་བྱེད་མཁན་ཀོ་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག་ལ་འཛམ་བུ་གླིང་སྤྱི་ལ་ཡིན་ནའི། གང་ལྟར་ཅིག་སེམས་ཀྱི་ཞི་བདེ་ལ་དོ་སྣང་ཡོང་དེ་ཡང་ཚང་མ་ལོག་གི་སངས་རྒྱས་པའི་གཞུང་གི་ནང་ལོག་ནས་སྙིང་རྗེ་བཤད་བསྡད་ཡག་དེ་དོ་སྣང་གསར་པ་ཅིག་བྱེད་བསྡད་ཀྱི་འདུག་ང་ཚོ་འདི་བོད་པའི་རིག་གཞུང་གཙོ་བོ་ཆགས་བསྡད་ཡོད་རེད་ཨ་ནེ་ཚང་མས་ད་ལྟ་བར་དུ་ཧུར་ཐག་བྱས་པ་རེད་ད་དུང་ཡིན་ནའི་ཧུར་ཐག་གནང་ཤོག་ཨ་ནེ་ངའི་ངོས་ནས་ཆ་བཞག་ནས་བོད་ཀྱི་རིག་གཞུང་བདག་པོ་རྒྱག་མཁན་ཆགས་བསྡད་ཀྱི་ཡོད་རེད།

སེམས་པ་བཟང་པོ་བྱེད་ཨ་དེའི་ཐོག་ལ་ཚང་མས་ཨེ་ནི་དོ་སྣང་བྱེད་ག་སུ་རེད་བོད་སྐད་སུ་འབད་བརྩོན་བྱས་ནས་མི་བཟང་པོ་ཡོང་ཡག་ལ་ང་ཚོ་ཚང་མ་ལོག་གི་ད་ཨོ་ལས་འགན་རེད་ལ་ཚང་མས་འབད་བརྩོན་གནང་ཤོག་ཨ། གོང་ཚེས་ཉིན་གྱི་སྔ་དྲོ་ཆུ་ཚོད་བརྒྱད་པ་ཙམ་ལ་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་བཞུགས་སྒར་རྒྱལ་བའི་ཕོ་བྲང་ནས་ཆིབས་བསྒྱུར་མཛད་དེ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་གི་བཞུགས་ཁྲི་རིན་པོ་ཆེར་ཞབས་སོར་བདེ་བར་འཁོད་དེ། སྐྱེས་རབས་ཀྱི་གསུང་ཆོས་དངོས་སུ་དབུ་འཛུགས་མ་གནང་གོང་བོད་མི་སྒྲིག་འཛུགས་ཀྱི་སྲིད་ཚབ་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་ལགས་ཀྱིས་མཎྜལ་རྟེན་གསུམ་འདེགས་འབུལ་ཞུས་རྗེས་མགོན་པོ་གང་ཉིད་མཆོག་གིས་དད་ལྡན་སེར་སྐྱ་ཕོ་མོ་རྣམས་ལ་སྔོན་འགྲོའི་ཆོས་འབྲེལ་མཛད་དོན། སེམས་ཁམས་རིག་པ་དང་འབྲེལ་བའི་སྒོ་ནས་ནང་སེམས་ཞི་བདེ་བསྒྲུབ་རྒྱུར་ནང་ཆོས་ནི་གཏིང་ཟབ་ཤོས་གྲས་ཡིན་པ་བཀའ་གནང་སོང། དངོས་པོ་ཡར་རྒྱས་ཕྱིན་བྱས་འགྱུར་བ་འགྲོ་གི་ཡོད་རེད་དེ། ཡིན་ནའི་སེམས་ཁམས་རིག་པ་དང་འབྲེལ་བའི་ཐོག་ནས་སེམས་ཀྱི་ཞི་བདེ་བསྒྲུབ་ཡག་ཟེར་མཁན་དེ་ཕལ་ཆེར་ད་གང་ལྟར་དངོས་ཡོད་གནས་ཚུལ་ཆགས་བསྡད་མཁན་ཅིག་ད་ཚན་རིག་དང་མཐུན་པ་ཞིག་ཆགས་བསྡད་ཀྱི་ཡོད་རེད། ཨ་ནི་ང་རང་ཚོ་བོད་གངས་ཅན་གྱི་ལྗོངས་ལ་ཡང་ཡོད། ཡོད་བསྡད་པའི་སངས་རྒྱས་ཀྱི་ཆོས་འདི་ཅིག་ཨེ་ནི། སེམས་ཁམས་རིག་པ་ཅིག་སེམས་ཁམས་རིག་པ་དང་འབྲེལ་བའི་ཐོག་ནས་ཨེ་ནི། ཅིག་སེམས་ཀྱི་ཞི་བདེ་སྒྲུབ་ཡག་ཅིག

ནང་པ་སངས་རྒྱས་པའི་ཆོས་ལུགས། དེའི་ནང་ཚན་ནས་དཔལ་ནཱ་ལེནྡྲའི་ཆོས་བརྒྱུད་དེ། ད་ཟབ་ཤོས་ཆགས་བསྡད་བཞག།
ཡང་སྐབས་དེར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བོད་ཀྱི་ཆོས་དང་རིག་གཞུང་ནི་འགྲོ་བ་སྤྱིའི་བདེ་རྩར་ཕན་པའི་འཛམ་བུ་གླིང་གི་སྤྱི་ནོར་ལྟ་བུའི་རིག་གཞུང་ཞིག་ཡིན་པ་མ་ཟད་བོད་བརྒྱུད་ནང་བསྟན་གྱི་བསླབ་བྱ་བཟང་པོ་འདི་དག་གིས་འགྲོ་བ་མི་ཡི་སེམས་ཞི་ལྷོད་ཡོང་བར་དམིགས་བསལ་ཕན་ཐོགས་ཡོད་པ་བཀའ་གནང་ཞིང་མགོན་པོ་གང་ཉིད་མཆོག་གིས་ཉམས་ལེན་གནང་རྒྱུ་གཙོ་བོ་ནི། གཞན་ཕན་གྱི་བློ་དང་བྱང་ཆུབ་ཀྱི་སེམས་གཉིས་ཡིན་པ་དང་རང་གཞན་གཉིས་ཀྱི་དོན་སྒྲུབ་པར་བྱང་ཆུབ་ཀྱི་སེམས་ཉམས་ལེན་བྱེད་པ་ལས་ལྷག་པ་མེད་ཅེས་བཀའ་གནང་སོང། ངས་དེ་ཁྱེད་རང་ཚོ་ཆོས་བཤད་ཀྱི་ཡོད་རེད་ང་རའི་ངོས་ནས་ཆ་བཞག་ནས་རང་གཞན་དོན་ནི་རབ་བསྒྲུབ་ཕྱིར་བྱང་ཆུབ་སེམས་ནི་བསྐྱེད་པར་བགྱི་ཟེར་དེ་གིས་རང་དོན་སྒྲུབ་ན་ཡང་བྱང་ཆུབ་ཀྱི་སེམས་གཞན་དོན་སྒྲུབ་ན་ཡང་བྱང་ཆུབ་ཀྱི་སེམས་འོ་ད་བྱང་ཆུབ་ཀྱི་སེམས་སྒོམ་གྱི་ཡིན་ན་དངོས་གནས་འཕྲལ་དུ་བདེ་བ་ཕུགས་ལ་ཕན་པ་རང་སྐྱིད་པ། གྲོགས་ལ་ཕན་པ། ཞེ་པོ་ཅིག་ཡག་པོ་རེད་ཤག་དེ་འདྲ་ཡིན་དུས་ད་འཛམ་གླིང་ཤར་ནུབ་ཡུལ་གྲུ་མང་པོ་ནས་ད་མི་མང་པོ་ཅིག་དེ་ང་ལ་ཡག་དགའ་པོ་བྱས་བྱས་འདུག་སུ་ཡོང་པ་རེད་ད་གང་ལྟར་ངས། ད་ཉམས་ལེན་བྱེད་ཡག་གཙོ་བོ་དེ་གཞན་ཕན་གྱི་བློ་དེ། ངས་ཉམས་ལེན་བྱང་ཆུབ་ཀྱི་སེམས་དེ་སྙིང་རྗེ་རྩ་བར་གྱུར་པའི་བྱང་ཆུབ་ཀྱི་སེམས་དེ་ཉམས་ལེན་བྱ་ཡག་དེ་ངས་ཉམས་ལེན་བྱེད་ཡག་གཙོ་བོ་རེད། བྱས་ཙང་ཚང་མ་ལོག་གིས། གཞན་ཕན་གྱི་ཨེ་ནི་བློ་ཡག་པོ་ཅིག་ད་བསམ་བློ་བཏང།
ཆོ་འཕྲུལ་སྨོན་ལམ་ནི་སྟོན་པ་བཅོམ་ལྡན་འདས་ཀྱིས་རྫུ་འཕྲུལ་བསྟན་ནས་མུ་སྟེགས་ཀྱི་སྟོན་པ་དྲུག་ཕམ་པར་མཛད་པ་ན་ཁྱིམ་བདག་དད་པ་ཅན་དག་གིས་མཆོད་པ་སོགས་ཀྱི་དུས་སྟོན་སོགས་བྱས་པ་ལས་བྱུང་བ་ཞིག་ཡིན་ཞིང། བོད་ལ་རྗེ་ཙོང་ཁ་པ་བློ་བཟང་གྲགས་པ་མཆོག་གིས་ཆོ་འཕྲུལ་སྨོན་ལམ་ཆེན་མོའི་དུས་ཆེན་དབུ་བཙུགས་གནང་ནས་ད་ཆ་ལོ་ངོ་དྲུག་བརྒྱ་ལྷག་ཕྱིན་ཡོད་པ་མ་ཟད་ལོ་ལྟར་བོད་ཟླ་དང་པོའི་ནང་ལོ་གསར་དགའ་སྟོན་རྗེས་སུ་བོད་མི་རྣམས་ཀྱིས་དུས་ཆེན་འདིར་སྲུང་བརྩི་ཞུས་ཏེ་སྨོན་ལམ་འདོན་པ་དང་ཕྱག་འཚལ་བ་མཆོད་མཇལ་དང་གཞན་ཕན་སྒྲུབ་པ་སོགས་རྣམ་དཀར་དགེ་སྦྱོར་གྱི་ལས་ལ་བརྩོན་གྱི་ཡོད་པ་རེད། མདོར་ན་ཐེངས་འདིའི་ཆོ་འཕྲུལ་དུས་ཆེན་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཐམས་ཅད་རྣལ་འབྱོར་གྱི་སེམས་བསྐྱེད་དང། གཟུངས་སྔགས་ཡི་གེ་དྲུག་མའི་བཟླས་ལུང་དེ་བཞིན་སྐྱེས་རབས་ཀྱི་ཆོས་འབྲེལ་སོགས་བརྩེ་བ་རླབས་ཆེན་གྱི་མཛད་འཕྲིན་ཁག་མུ་མཐུད་བསྐྱངས་དང་སྐྱོང་མུས་ཡིན་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་སྙན་སྒྲོན་ཞུ་གི་ཡིན། སྡེ་དགེ་དབོན་པོའི་ཁུལ་དུ་ཁྱོན་མི་གྲངས་ཆིག་སྟོང་ལྷག་རྒྱ་ནག་ཉེན་རྟོག་པས་འཛིན་བཟུང་བྱས་འདུག་པ་དང། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་དེ་ནི་བོད་མིའི་སྨྲ་བརྗོད་དང་འདུ་འཛོམས། ཆོས་དད་རིག་གཞུང་གི་རང་དབང་ལ་རྡོག་རོལ་བཏང་བ་ཡིན་པའི་སྐྱོན་བརྗོད་གནང་སོང། it's ongoing and escalating um violations to, you know, Tibetan's freedom of expression, assembly, association, ཨ་རིའི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པའི་རྒྱ་ནག་སྡེ་ཚན་གྱི་བར་བརྒལ་འགན་འཛིན་མཱ་ཡཱ་ཝང་ལགས་ཀྱིས། རྒྱ་ནག་གཞུང་གིས་སྡེ་དགེ་ཁུལ་དུ་དམ་བསྒྲགས་བྱེད་བཞིན་པ་དང་གནས་སྟངས་ཚ་རུ་འགྲོ་བཞིན་པ་ནི་སྨྲ་བརྗོད་རང་དབང་དང་འདུ་འཛོམས་ཀྱི་རང་དབང། ཆོས་དང་རིག་གཞུང་ཉམས་ལེན་བྱེད་རྒྱུའི་ཐོབ་ཐང་ལ་བརྡལ་བཤིག་བཏང་བ་ཞིག་ཡིན་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་བྱུང། སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་གཉིས་ཉིན་ཁམས་སྡེ་དགེ་རྫོང་གི་དབོན་པོ་སྟོད་ཁུལ་དུ། རྒྱ་ནག་གི་དྲག་ཆས་ཉེན་རྟོག་དམག་མིས་དགོན་པའི་དགེ་འདུན་པ་དང་དབོན་པོའི་གྲོང་ཚོའི་ཡུལ་མི་བསྡོམས་ཆིག་སྟོང་ལྷག་འཛིན་བཟུང་བྱས་ཡོད་པ་བོད་ནང་ནས་རང་ཉིད་ཀྱི་བདེ་འཇགས་ཆེད་མིང་འབོད་མ་བྱས་པའི་གནས་ཚུལ་མཁོ་སྤྲོད་པ་ཁག་ཅིག་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་བྱས་ཡོད་པ་རེད། མི་འབོར་ཉིས་སྟོང་ཙམ་ཡོད་པའི་དབོན་པོའི་གྲོང་ཚོ་ནས་མི་ཆིག་སྟོང་ལྷག་འཛིན་བཟུང་བྱས་སྐབས་བུད་མེད་དེ་དག་ལ་སོ་སོའི་བཟའ་ཆས་རྩམ་པ་དང་ཉལ་ཆས་ཁྱེར་དགོས་ལུགས་བཙན་བཀའ་བཏང་འདུག་ཅིང། དེ་ནི་བུད་མེད་དེ་དག་འཕྲལ་དུ་གློད་བཀྲོལ་གཏོང་རྒྱུ་མིན་པའི་རྟགས་མཚན་ཞིག་ཡིན་པ་གནས་ཚུལ་མཁོ་སྤྲོད་པ་གཞན་ཞིག་གིས་བརྗོད་ཀྱི་འདུག་ལ། འཛིན་བཟུང་བྱས་པའི་མི་སྟོང་ཕྲག་གཅིག་ལྷག་ཙམ་ཡོད་པ་དེ་དག་ཉེན་རྟོག་པའི་ས་ཚིགས་གཅིག་གི་ནང་བཀག་ཉར་བྱེད་སའི་ཆ་རྐྱེན་མེད་པར་བརྟེན་ས་གནས་གང་སར་ཁ་བཀྲམ་ནས་བཞག་ཡོད་པ་བརྗོད་བྱུང།

རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཁྲིམས་ཡིག་གཞིར་བཟུང་ལག་བསྟར་བྱེད་དགོས་ཡོད་རེད་ཅེས་དང། ལྷག་པར་གནས་སྤོ་བྱེད་པའི་སྐབས་དེ་འདྲའི་གནས་ཚུལ་བྱུང་དུས་གཞུང་གི་ངོས་ནས་གནས་སྤོ་བྱེད་སྐབས་མཐུན་རྐྱེན་སྟབས་བདེ་སྦྱོར་དགོས་ཤིང། བརྒྱུད་རིམ་དེའི་ཁྲོད་དཀའ་ངལ་མི་ཡོང་བའི་སྲུང་སྐྱོབ་ཀྱི་བརྒྱུད་རིམ་ཁག་ལག་བསྟར་བྱེད་དགོས་པ་དང། ཁྲིམས་ལུགས་ཀྱི་ཐོག་ནས་དྲང་བདེན་ཡོང་གི་ཡོད་མེད་ཀྱི་མཐུན་རྐྱེན་སྦྱར་དགོས་ཀྱི་ཡོད་ཅིང། ཡིན་ན་ཡང་དེ་དག་རྒྱ་ནག་དང་ལྷག་པར་དུ་བོད་ཀྱི་ནང་དུ་མཐུན་རྐྱེན་སྦྱར་གྱི་ཡོད་པ་མ་རེད་ཅེས་སྐྱོན་བརྗོད་གནང་འདུག། རྒྱ་ནག་གི་གཏེར་ཁ་སྔོག་འདོན་ཚོང་གཉེར་ཁང་ཛི་ཅིན་ཟེར་བས་བོད་ནང་སྔོག་འདོན་བྱས་པའི་ཟངས་ཀྱི་གཏེར་ཁའི་ལས་གཞི་རྒྱ་ཆེ་རུ་གཏོང་རྒྱུའི་རྒྱ་ནག་གཞུང་གི་ཆོག་མཆན་ཐོབ་ཚེ་ཚོང་ལས་ཁང་འདིས་འཛམ་གླིང་ནང་ནས་ཟངས་ཀྱི་གཏེར་ཁ་སྔོག་འདོན་བྱེད་མཁན་གྱི་ཚོང་གཉེར་ཁང

བྱེད་ཐུབ་རྒྱུ་ཡིན་པ་སྔོན་དཔག་བྱས་ཡོད་པ་རེད། གཏེར་ཁ་སྔོག་འདོན་བྱེད་ཡུལ་དེ་ནི་སྔ་ལོའི་སྤྱི་ཟླ་ལྔ་པའི་ནང་གཏེར་ཁ་སྔོག་འདོན་བྱེད་ཡུལ་ནས་ལས་མི་དྲུག་གཏེར་ཁ་སྔོག་ཡུལ་གྱི་ཁུང་ནས་ཤོར་ཏེ་བོར་བརླག་བྱུང་བའི་གནས་ཚུལ་བྱུང་ཡོད་པ་རེད། ཛི་ཅིན་གཏེར་ཁ་སྔོག་འདོན་ཚོང་གཉེར་ཁང་གིས་བོད་ནང་གཏེར་ཁ་སྔོག་འདོན་གྱི་ལས་གཞི་རྒྱ་ཆེ་རུ་གཏོང་རྒྱུའི་ཆོག་མཆན་ཐོབ་སྟེ་ལས་གཞི་རིམ་པ་གཉིས་པའི་ཐོག་གཞི་རྒྱ་ཆེ་རུ་གཏོང་རྒྱུ་ཡིན་པའི་ཁར། ཟངས་ཀྱི་གཏེར་ཁ་སྔོག་འདོན་བྱེད་མཁན་འཛམ་གླིང་ནང་ནས་ཚོང་གཉེར་ཁང་ཆེ་ཤོས་དེ་ཆགས་རྒྱུ་ཡིན་པའི་སྐོར་བརྗོད་ཡོད་འདུག་ཛི་ཅིན་གཏེར་ཁ་སྔོག་འདོན་ཚོང་གཉེར་ཁང་གིས་བརྗོད་པ་ལྟར་ན། ཚོང་གཉེར་ཁང་དེའི་གཏེར་ཁ་སྔོག་འདོན་གྱི་ལས་གཞི་རྒྱ་སྐྱེད་གཏོང་ཆེད་ཁྱོན་མ་དངུལ་ཨ་སྒོར་ཐེར་འབུམ་གཉིས་དང་གྲངས་ཆུང་བཞི་བཅུ་ཞེ་གསུམ་ཙམ་གཏོང་རྒྱུ་ཡིན་ལུགས་བརྗོད་ཡོད་འདུག། སྤྱིར་རྒྱ་ནག་གཞུང་གིས་བོད་ཀྱི་ས་ཕྱོགས་གང་ས་ནས་གཏེར་ཁ་སྣེ་མང་སྔོག་འདོན་བྱེད་མུས་ཡིན་པ་དང། དཔེར་ན་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་སྤྱི་ཟླ་བདུན་པའི་ཚེས་ཉི་ཤུ་ལྔ་ཉིན་རྒྱ་ནག་གཞུང་འབྲེལ་གྱི་གནས་ཚུལ་སྤེལ་བར་གཞིར་བཟུང་བོད་དབུས་ཀྱི་ལྷོ་ཁ་ཁུལ་དུ་ཀོ་ལྕགས་ཞེས་པའི་གཏེར་རྫས་སྔོག་འདོན་བྱེད་ཡུལ་གྱི་ས་ཁུལ་ཁག་སླར་གསོ་ཡོང་ཆེད། ལྗང་མདོག་འཕེལ་རྒྱས་ཀྱི་ལམ་བུ་ཞེས་པའི་ལས་གཞི་འགོ་འཛུགས་བྱས་ཡོད་པ་ཕྱིར་བསྒྲགས་བྱས་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་སྙན་སྒྲོན་ཞུ་གི་ཡོད། གོ་ལའི་ཚ་དྲོད་ཀྱི་རྐྱེན་པས་བོད་མཐོ་སྒང་དུ་གནམ་གཤིས་འགྱུར་འགྲོས་བྱུང་ནས་ཆར་པ་བབས་ཚད་ལ་འགྱུར་ལྡོག་འགྲོ་བཞིན་པ་དེས་མི་གྲངས་ཁྲི་ཚོ་མང་པོའི་འཚོ་བ་དང་སྐྱེ་དངོས་ཁོར་ཡུག་ལ་ཤུགས་རྐྱེན་ཆེན་པོ་ཐེབས་རྒྱུ་ཡིན་པ་རྒྱ་ནག་སྤྱི་ཚོགས་ཚན་རིག་ཁང་གི་ཞིབ་འཇུག་པས་སྔོན་དཔག་བྱས་འདུག་དེ་ཡང་སྤྱི་ཟླ་གཉིས་པའི་ཚེས་གཅིག་ཉིན་རྒྱ་ནག་གི་གོ་ལའི་དངོས་ཁམས་ཞིབ་འཇུག་ཚགས་ཤོག་ཞེས་པའི་ཐོག་མཐོ་སྒང་དུ་དབྱར་དུས་ཆར་པ་བབས་ཚད་ལ་འགྱུར་ལྡོག་དང་འབྲེལ་བའི་སྐོར་ཞིབ་འཇུག་གི་དཔྱད་རྩོམ་ཞིག་སྤེལ་ཡོད་པའི་ནང།

བོད་ནང་ཆར་པའི་བབས་ཚད་མང་དུ་འགྲོ་བཞིན་པ་དེ་ནི་གཙོ་བོ་མཁའ་དབྱིངས་སུ་བརླན་གཤེར་ཆེ་རུ་ཕྱིན་པར་བརྟེན་ནས་ཆར་ཆུའི་ནུས་པ་ཡང་ཆེ་རུ་འགྲོ་གི་ཡོད་པ་སོགས་བཀོད་ཡོད་འདུག་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ནས་བཟུང་བོད་མཐོ་སྒང་དུ་ཆར་ཞོད་ཆེ་རུ་ཕྱིན་ནས་ཆུ་ལོག་གི་གནོད་འཚེ་ཡང་མི་ཉུང་བ་ཞིག་བྱུང་ཡོད་པ་རེད། བོད་ཟླ་དང་པོའི་ཚེས་བཅོ་ལྔ་ཆོ་འཕྲུལ་སྨོན་ལམ་ཆེན་མོའི་དུས་ཆེན་སྲུང་བརྩི་ཞུ་བཞིན་ཡོད་པ་ལྟར་དུས་ཆེན་དེའི་སྲུང་བརྩི་ཇི་ལྟར་ཞུ་ཕྱོགས་དང་ལྷག་པར་དུ་ལོ་ལྟར་བཞིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འཁྲུངས་རབས་ཀྱི་ཆོས་འབྲེལ་བཀའ་དྲིན་བསྩལ་བའི་རྒྱུ་མཚན་སོགས་ཀྱི་སྐོར་ལ་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་ཕྱག་དཔེའི་སློབ་དཔོན་དགེ་བཤེས་བློ་བཟང་གྲགས་པ་ལགས་སུ་བསྟན་འཛིན་དཔལ་མོ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་གནང་གི་རེད། རྣམ་པ་ལྷན་རྒྱས་བཀྲ་ཤིས་བདེ་ལེགས་དེ་རིང་བོད་ཟླ་དང་པོའི་ཚེས་བཅོ་ལྔ་ཆོ་འཕྲུལ་དུས་ཆེན་སྲུང་བརྩི་ཞུས་པ་དང་བསྟུན་ཨའི་ང་ཚོའི་དེ་རིང་གི་བཅར་འདྲི་ལེ་ཚན་དེ་ནང་ལ་ཡང་དགེ་བཤེས་བློ་བཟང་གྲགས་པ་ལགས་སུ་དུས་ཆེན་ཁྱད་པར་ཅན་དེ་དང་འབྲེལ་བའི་སྐོར་ལ་ཡང་བཀའ་འདྲི་ཞུ་ཡས་ཡིན་བཀྲ་ཤིས་བདེ་ལེགས་དགེ་བཤེས་ལགས།

ནང་པའི་ཆོས་བྱེད་མཁན་ལ་སྤོ་ལགས་རྨོ་ལགས་དེ་འདྲའི་གྲས་ཀྱི་ཡང་ལྟ་གྲུབ་དང་མ་བྱང་བའི་ཡང་ནང་པའི་དད་པ་ཙམ་གྱི་ནང་པ་དེ་འདྲའི་ཡང་ཡོད་རེད་དེ་ཡང་ལྟ་བ་བཀར་བཏགས་ཕྱག་རྒྱ་བཞི་སོགས་ལ་ཡང་བྱང་ནས་ནང་པའི་གྲུབ་མཐའ་ལ་ཞུགས་པ་དེ་འདྲའི་ཡང་ཡོད་རེད་དེ་འདྲའི་གི་གྲུབ་མཐའ་སྨྲ་བ་དང་སྨྲ་བ་མ་ཡིན་པ་ག་འདྲའི་ཅིག་ཡིན་པ་ཡིན་ན་ཡང་ཚང་མས་སྒྲུང་དང་བཅས་པའི་སྒོ་ནས་སྙན་ངག་དང་བཅས་པའི་སྒོ་ནས་གྲུབ་མཐའ་དང་བཅས་པའི་སྒོ་ནས་གསན་ཡ་ཡོད་དེ་འདྲའི་ཅིག་སངས་རྒྱས་ཀྱི་འཁྲུངས་རབས་དེ་ཚོ་ཡིན་དུས་འོ་འདི

ཚེ་འདི་དང་ཕྱི་མ་དང་བར་དོ་དང་ཡང་ན་བོད་ཀྱི་བསྟན་སྲིད་མི་རིགས་རིག་གཞུང་དང་བཅས་པ་ག་པར་བལྟས་པ་ཡིན་ན་ཡང་འཕྲལ་ཕུགས་རྒྱང་གསུམ་ག་པར་བལྟས་པ་ཡིན་ན་ཡང་སྐུ་མདུན་གྱི་སྐུ་ཚེ་མཛད་འཕྲིན་འདི་ཞེ་པོ་ཅིག་གི་གནད་འགག་ཆེན་པོ་ཞིག་ད་དེ་ལས་ཆེ་བ་མེད་དེ་འདྲ་ཅིག་ཆགས་ཡོད་དུས་འུ་ཅག་རྣམ་པར་རྒྱལ་བ་ཕན་བདེ་ལེགས་བཤད་གླིང་ངམ་གྱི་གྲྭ་ཚང་འདི་ནས་སྐུ་མདུན་རེ་ཡར་བས་ཏེ་ཡར་གསོལ་བ་བཏབ་བྱས་ནས་བརྟན་བཞུགས་ཅིག་རྩ་བའི་བྱས་པ་ཡིན་ན་རྡོ་རྗེའི་སྐུ་ལ་སྐྱེ་འཆི་མི་མངའ་ཡང་ཟེར་དེ་རེད་དེ་ལས་ང་རང་ཚོའི་ལས་དང་སྨོན་ལམ་དང་བསོད་ནམས་དང་འབྲེལ་བ་ཅིག་ཡོད་པ་ཡིན་དུས་སྐུ་བཅར་གམ་བཅར་རྣམ་པར་རྒྱལ་བ་ཕན་བདེ་ལེགས་བཤད་གླིང་གི་ལོ་རྒྱུས་ཀྱི་ཐོག་ལས།

ལ་དྭགས་གཙོ་བོར་གྱུར་པའི་ཧི་མ་ལ་ཡའི་རི་རྒྱུད་ནས་ནང་པའི་དད་ལྡན་པ་བརྒྱ་ཕྲག་མང་པོ་ཧི་མ་ལ་ཡའི་རི་རྒྱུད་དུ་དགུན་དུས་གནམ་གཤིས་གྲང་ངར་ཆེ་བའི་དུས་སྐབས་སུ་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་དང་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་དུ་གདན་ས་ཁག་ཏུ་བཅར་ནས་ཆོས་ཞུ་བ་དང་གནས་མཇལ་སོགས་ཀྱི་དགེ་སྒྲུབ་ཀྱི་ལས་དོན་ལ་ཞུགས་ཡོད་པ་རེད། ཐེངས་འདིའི་གནད་དོན་གླེང་མོལ་གྱི་ལེ་ཚན་ནང་ལ་དྭགས་སེམས་བསྐྱེད་ཚོགས་པའི་འགན་འཁུར་བ་ཚུལ་ཁྲིམས་བཟང་པོ་ལགས་དང་ལ་དྭགས་ཡུལ་མི་ཆོས་ཞུ་བར་བཅར་མཁན་ཁོངས་ནས་དཔལ་མོ་གཡང་འབྱོར་ལགས་དང་ལྷན་དུ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་རྩོམ་སྒྲིག་འགན་འཛིན་བཀྲ་ཤིས་དབང་ཕྱུག་ལགས་ཀྱིས་གདན་ས་ཁག་དང་ལ་དྭགས་དད་ལྡན་པའི་དབར་གྱི་འབྲེལ་མཐུད་འཕེལ་རྒྱས་སོགས་ཀྱི་སྐོར་ལ་གླེང་མོལ་ཞུས་པ་ཞིག་སྙན་སྒྲོན་ཞུ་གནང་གི་རེད།

གཙོ་བོར་གྱུར་པའི་ཧི་མ་ལ་ཡའི་རི་རྒྱུད་ནས་ནང་པའི་དད་ལྡན་པ། མི་མང་པོ་ཞིག་གིས་ད་གནས་མཆོག་རྡོ་རྗེ་གདན་རེད་རྒྱ་གར་ལྷོ་ཕྱོགས་གདན་ས་ཆེ་ཁག་ལ་ཡང་ད་དུ་ཕྱིན་གནས་མཇལ་དང་ཆོས་ཞུ་དང་འབྲེལ་བྱས་ཆེད་བཅར་བཞག་ད་རེས་གཙོ་བོ་དེ་ནམ་རྒྱུན་དང་མ་འདྲ་བ་གཅིག་ལ་ཡང་ང་ཚོས་དོ་སྣང་བྱེད་ཡག་ཅིག་ལ་ག་རེ་བྱུང་ཟེར་ན་གདན་ས་ཁག་དང་ཧི་མ་ལ་ཡའི་རི་རྒྱུད་དུ་ཡོད་པའི་ནང་པ་སྤྱི་བྱིངས་མི་མང་དཀྱུས་མ་ཚོའི་བར་དུ་ལ་ཡང་ཅིག་ཕན་ཚུན་འབྲེལ་བ་དེ། སྔར་བས་དམ་ཟབ་ཏུ་འགྲོ་གི་ཡོད་པའི་རྣམ་པ་འདྲ་པོ་ཅིག་འདི་འདྲའི་ཅིག་ཚོར་སྣང་ཅིག་བྱུང་སོང་ད་ག་འདྲ་ད་རེས་ཀྱི་ལས་རིམ། དུས་ཆེན་ཅིག་དང་ད་ལས་རིམ་སྣ་ཚོགས་ཡོང་གི་ཡོད་དེ་ནི་ད་རེས་ཁྲོམ་ཆེན་པོ་ཅིག་མི་ཚོགས་ཆེན་པོ་ཅིག། མ་གལ། རྒྱ་གར་ལྷོ་ཕྱོགས་ལ་ཡ་ཆར་ཆེ་དེ་འདྲས་བྱུང་སྟེ་ཤ་ཆ་ད་དེ་དང་འབྲེལ་བྱས་དེ་རིང་ད་གཙོ་བོ། ལ་དྭགས་ཁུལ་དུ་བ་ཆ་བཞག་ན་ལ་དྭགས་སེམས་བསྐྱེད་ཚོགས་པའི་ངོས་ནས་ནམ་རྒྱུན་ནས་ནང་ཆོས་ངོ་སྤྲོད་ཀྱིས་མཚོན་པའི་ལས་དོན་མང་པོ་ཆེ་གནང་གི་ཡོད་རེད་དེ་ང་ཚོས་ལས་རིམ་འདི་ཐོག་ལ་ཡ་ལ་དྭགས་སེམས་བསྐྱེད

སྤྱི་བཏང་ད་གི་གོང་དུ་ངས་ངོ་སྤྲོད་ཞུས་པ་ནང་བཞིན། ལ་དྭགས་དང་གདན་ས་ཁག་གི་བར་དུ་འབྲེལ་བ་དེ་ཡག་པོ་ཚུགས་ཡོང་གི་ཡོད་པ་དང་ཤུགས་ཆེ་རུ་འགྲོ་གི་ཡོད་པ་གཅིག་རྣམ་པ་ཅིག་མངོན་གྱི་འདུག་ཡིན་པ་ཡིན་ན་རྣམ་པ་ཚོའི་འདི་ལས་རིམ་རང་གི་ངོ་བོའི་ཐོག་ནས་ད་རེས་ག་རེ་ག་རེ་གནང་ཡོད་རེད་ཨ་ནི་གཅིག་དུས་ཚོད་ག་དུས་ནས་འགོ་བཙུགས་པ་རེད་དེ་འཆར་གཞི་འདྲ་པོ་དེ་ག་འདྲས་བསྒྲིགས་པ་རེད་ངོ་སྤྲོད་འདྲ་ཅིག་གནང་ད་ལོ། ལ་སོ། ཐོག་མ་དེ་ལ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསན་གཟིགས་པ་ཡོངས་ལ་ཨ་ནི་ང་ཚོ་སེམས་བསྐྱེད་ཚོགས་པའི་ངོས་ནས་འདི་ལ་བཀྲ་ཤིས་བདེ་ལེགས་མང་པོ་ཞུ་གི་ཡིན། ནི་ད་ལྟ་ང་ཚོ་ད་སེམས་བསྐྱེད་ཚོགས་པ་དེ་ད་འགོ་བཙུགས་ནས་ནི་ལོ་ཁ་ཤས་དུ་ཕྱིན་པ་རེད། ནི་ད་ང་ཚོ་རྒྱུན་དུ་ད་མི་མང་འདུ་འཛོམས་ཆེ་ས་ད་གནས་མཆོག་རྡོ་རྗེ་གདན་ལ་སྐུ་མདུན་གྱི་གསུང་ཆོས་སྐབས་རེད།

གདན་ས་དེ་ས་གནས་ཐོག་ལ་ཡང་མི་འབོར་མང་པོ་ཅིག་གནས་མཇལ་དང་འབྲེལ་ནས་འདི་པར་ཕེབས་ཡོང་དུས་ཙམ་པ་ནི། ད་ཁོ་རང་ཚོ་ལ་ཡང་འདི་པར་ང་ཚོ་གདན་ས་ཁག་ལ་ད་ལ་དྭགས་ཀྱི་མཁས་དབང་དགེ་བཤེས་མང་པོ་རེད་བླ་མ་སྤྲུལ་པའི་སྐུ་ལ་སོགས་པ་འདི་ཡིན་དུས་ཙམ་པ་ད་རིན་པོ་ཆེ་རྣམ་པ་དང་མཁས་དབང་དགེ་བཤེས་རྣམ་པ་ཚོ་གདན་ཞུ་བྱས་ནས་ད་ཅིག་གི་མི་མང་ལ་སློབ་སྦྱོང་ཅིག་སྤྲོད་ཐུབ་ན། ནང་སེམས་ཀྱི་ཞི་བདེ་ཡི་སློབ་སྦྱོང་ད་ང་ཚོ་སངས་རྒྱས་ཀྱི་བསྟན་པ་དེ་ངོ་སྤྲོད་ཅིག་བྱུང་ན་དེ་ཡག་ག་མིན་འགྲོ་བསམ་བསམ་ཚུལ་ཅིག་ང་ཚོ་དུས་ཚོགས་པའི་ངོས་ནས་གོ་བསྡུར་འདྲ་པོ་ཅིག་ཞུ་བྱས་ནས་ད་དེ་འདྲ་ཅིག་བྱས་ཐུབ་ན་ནི་ཡག་འདུག་བྱས་ནས་ང་ཚོ་དུས་གྲ་སྒྲིག་འདྲ་པོ་བྱས་ནས་ད་འདི་བྱས་ན་ག་འདྲ་བྱས་ན་ཡག་འདུག་དུས་ཚོད་ག་འདྲ་བྱས་ན་ཡག་འདུག་བྱས་དུས་ཙམ་པ་ནི་ང་ཚོ་ད་དུས་ཚོད་འདི་ད་འདི་པར་གདན་ས་ཁག་ལ་ད་དགེ་བའི་བཤེས་གཉེན་རྣམ་པ་ལ་ནི་ཆོས་འཆད་ཉན་ལ་བྱེད་ཡག་གི་ད་དུས་ཚོད་མང་པོ་ཞིག་འདི་ནང་ལོགས་གཏང་དགོས་དུས་ཙམ་པ་ནི་ང་ཚོ་དགོང་དྲོ་ནི་ཞལ་ལག་གི་དུས་ཚོད་དེ་ཆུ་ཚོད་ལྔ་པ་ནས་དྲུག་པ་ཡི་བར་དེ་ཅིག་དུས་ཚོད་ཅིག་བྱས་ན་དེ་ཡག་ག་འདུག་བྱས་ནས་ང་ཚོ་དང་ཐོག་དེ་ད་ནི་ཁ་སང་ང་ཚོ་ནི་ད་ཕྱི་ཟླ་དང་པོ་གི་ཕྱི་ཚེས་ཉི་ཤུ་ལྔ་ནས་ང་ཚོ་འགོ་འཛུགས་རྒྱུ་བྱས་པ་ཡིན་ཉིས་སྟོང་ཉི་ཤུ་རྩ་བཞི་གི་ནི་དང་ཐོག་དེ་ཉི་མ་གཉིས་རིང་ལ་ད་ད་འབྲས་སྤུངས་བླ་སྤྱི་གི

མང་ཆེ་མགྲོན་ཁང་དང་གྲྭ་ཚང་ཁག་གི་མགྲོན་ཁང་དང་འདི་པར་བཞུགས་དུས་ཙམ་པ། ཡང་ཁོ་རང་ཚོ་འདི་པར་དེང་སང་དེ་ཚ་བ་ཤུགས་ཆེན་པོ་དང་དེ་ཡིན་དུས་ཙམ་པ། ཡང་ཁོ་རང་ཚོ་སྡོད་ས་དེ་ད་བས་མགྲོན་ཁང་དང་འདི་པར་ཡོད་དུས་ཙམ་པ་དེ་འདི་པར་ཡང་ཁྲིའི་འདི་པར་ཐག་ཉེ་པོ་འདྲ་པོ་བྱུང་ན་ཡག་ག་འདུག་ཟེར་ནས་ང་ཚོ་དེ་ད་འབྲས་སྤུངས་སྒོ་མང་གྲྭ་ཚང་གི་ཕ་གིའི་མགྲོན་ཁང་གསར་བ་གི་ང་ཚོའི་དེ་ཐོག་ས་གཉིས་པ་དེ་སྒང་ལ་ནི་ད་ནམ་རྒྱུན་འཛིན་གྲྭ་འགྲོ་ཡག་གི་ཚོམས་ཅིག་འདུག་གྲ་སྒྲིག་འདུག་ཡོད་རེད་ནི་འདི་ནང་ལོ་རང་ཚོ་སྤྲོ་ས་འདུག་ཞུ་བྱས་ནི་འདི་ནང་ལ་གོ་སྒྲིག་བྱས་ནས་ནི་ང་ཚོ་འབྲས་སྤུངས་སྒོ་མང་མངའ་རིས་ཁང་ཚན་གྱི་ནི་དགེ་བའི་བཤེས་གཉེན་དགེ་བཤེས་ལྷ་རམས་པ་དགེ་རྒན་བཙན་པོ་དོན་ཡོད་མཆོག་གདན་ཞུ་བྱས་ནས་ཉི་མ་ལྔའི་རིང་སྐྱབས་འགྲོ་སེམས་བསྐྱེད་ཐོག་ནས

ཉི་ཤུ་ལྔ་ལ་ད་ལ་དྭགས་ཡོངས་ལ་དམིགས་བསལ་གྱི་ཚོགས་ཕུལ་བ་དང་དུས་ད་དམིགས་བསལ་གྱི་དགེ་བ་དགེ་སྦྱོར་བྱེད་ཡ་གི་ལམ་ལུགས་སྲོལ་ཅིག་ཡོད་རེད་ཡ་ནི་འདི་ང་ཚོ་སྟབས་བསྟུན་གྱི་སྡེ་བ་ཕལ་སྐྱོ་མི་མང་ཆ་ཚང་གཅིག་འདུས་འཛོམས་བྱས་ནས་འདི་ལྟར་འབྲས་སྤུངས་སྒོ་མང་ད་ནམ་རྒྱུན་ང་ཚོའི་དུས་འབྲས་སྤུངས་སྒོ་མང་ལི་ཀིར་སློབ་ཕྲུག་ཤེས་ཡོན་ཚོགས་པ་ཞུས་ནས་དེ་ང་ཚོས་ང་སྡེ་སྲིད་དེ་གའི་ཚོགས་པ་ཞིག་འདུས་བྱས་ཡོད་ནི་ནམ་རྒྱུན་ལི་ཀིར་མི་ཚན་བྱས་ནས་ཞུ་བསྡད་ཀྱི་རེད་ཡ་ནི་ད་འདི་གི་ཚོམས་ནང་ལོགས་ལ་ཡ

གི་མི་འབོར་མང་པོ་བྱེད་དེ་སྒང་ལ་ནི་ལ་དྭགས་ནས་དམིགས་བསལ་གྱི་མི་མང་མང་པོ་ཞིག་གི་དུས་ཕེབས་ཡོད་དེ་བསམ་པ་ནི་ད་རིན་པོ་ཆེ་མཆོག་ལ་དུས་ཟིན་ནས་སྒྲོལ་དཀར་ཚེ་དབང་གཅིག་བཀའ་དྲིན་རྒྱ་ལ་གསོལ་འདེབས་ཞུས་པ་ཡིན་ངེས་ནི་ཞུས་པ་བཞིན་རིན་པོ་ཆེ་མཆོག་གི་ཡང་ཐུགས་བརྩེ་བ་ཆེན་པོའི་ངང་ནས་ང་ཚོར་དུས་ཞལ་བཞེས་བཟང་པོ་ཐོབ་བྱས་ཁ་སང་ཕྱི་ཟླ་གཉིས་པའི་གི་ཕྱི་ཚེས་གསུམ་ཉིན་མོ་དེ་ལ་ཚེ་དབང་དེ

དེ་དེ་རིང་གི་རང་ཡིན་པ་ན་ད་ལྷོ་ཕྱོགས་ཀྱི་གནམ་གཤིས་ཡག་ད་ད་རྡོ་རྗེ་གདན་དེ་བ་ལ་ཡང་གནམ་གཤིས་གྲང་མོ་བྱས་ཚུལ་མ་ད་དེ་དུས་གོང་ཁྱོད་རིག་གནས་གནམ་གཤིས་གྲང་གྲང་ནས་ཡང་ཏེ་དཀའ་ངལ་འཕྲད་སོང་ཙང་གི་དེ་ནས་ང་ཚོ་ལྷོ་ཕྱོགས་ལ་དེང་སང་མི་མང་ཅག་ལྷོ་ཕྱོགས་ལ་ང་ཚོ་ཁ་ལོ་ད་ཨིན་ཇི་ནང་ལ prefer མ་བྱེད་དུ་ནི་ད་དེ་ག་ནང་བཞིན་ལྷོ་ཕྱོགས་ལ prefer མ་བྱེད་དུ་མ་ལྷོ་ཕྱོགས་ལ་མི་མང་པས་དུ་ཨོ་དེ་གི་བྱེད་ནས་ད་ལྷོ་ཕྱོགས་ལ་དུ་བྱེད་ནས་ཡོང་ཡ་གི་བྱ་ཅི་དྲག་ཞུ་དུ་བྱ་སོང་ཨ་ནི་ལྷོ་ཕྱོགས་ལ་མི་མང་ཅག་དེ་ད་དེ་གོང་ཁྱོད་ས་ཆ་དང་གནམ་གཤིས་དང

ནི་གསུང་ཆོས་ད་མི་མང་ཚོ་ལ་ལ་དྭགས་སྐད་དེ་བོད་སྐད་མགོ་མ་ཚོད་ན་ཁོང་རང་ཚོ་གི་ད་ལ་དྭགས་སྐད་རང་ཐོག་ལ་ཡང་གསུང་སྒྱུར་གནང་མཁན་གི་རིན་པོ་ཆེ་དང་དེ་ནས་དེ་ནང་བཞིན་ལ་དྭགས་རང་ནས་ལ་དྭགས་རང་གི་སྐད་ནང་ལོ་ལ་གསུང་ཆོས་གནང་མཁན་གི་སྐད་སྒྱུར་བ་དེ་འདྲ་ཁོང་ཚོ་གི་དགོན་ཟླ་འདུག་ཟེར་ནས་གྲ་སྒྲིག་ཞུ་གི་འདུག་ད་ག་ནང་བཞིན་ད་ལོ་དེའི་ལྷོ་ཕྱོགས་ལ་ང་ཐེངས་མ་དང་པོ་ང་ད་འདི་ངས་ལ་གླེང་ཡུལ་ཡོད་དེ་ཡིན་ནས་དེའི་ཐེངས་མ་དང་པོར་ཤི་ཁར་ཡག་པོ་ཚོར་སྲིད་ལ་ན་དེ་ལ་ད་མི་མང་མང་ཆོག་ཤིག་ནམ་རྒྱུན་ནས་དེ་དེ་ཉིད་རིགས་ཀྱི་མང་པོ་འདུག་ད་ལྷོ་ཕྱོགས་ལ་གནམ་གཤིས་ཡག་པོ་ཡིན་ད་ཉི་མ་སྐོར་ར་རྒྱག་ཡག་ད་འདུག་ཤི་ནས་ད་མི་མང་ཆག་འདུག་དེ་དེ་བོ་རེད་ད་ད་འདི་ཆ་ལ་གར་ཡག་པོ་འདུག་ལ་ན་མི་མང་དེ་ཚོ་སྐོར་ར་རྒྱག་ཡག་གཅིག་པོ་ཞིག་མ་ཡིན་པ་དེ་ནི་ནང་ཆོས་ངོ་སྤྲོད་དེ་ངོ་སྤྲོད་དང་འབྲེལ་བའི་ཁོང་ཚོའི་གི་ལས་འགུལ་ཡག་པོ་ཞིག་སྤེལ་གྱི་འདུག་ཨ་ནི་ང་རང་ཁ་རྩང། གོ་སྐབས་ཡག་ཅིག་ལ་སྟབས་བདེ་བ་ཅིག་ལ་ང་འདི་ཚང་མ་དེ་བཅར་ཡག་རག་མ་སོང་ཡིན་ན་ང་མང་ཆེ་བ་ཅིག་ལ་ང་བཅར་ཡག་གོ་སྐབས་ཡག་པོ་རག་སོང་ཨ་ནི་ཁོ་རང་ཚོས་ཀྱི་འབྲེལ་བ་བྱེད་སྟངས་དེ་ཁོ་རང་ཚོས WhatsApp བརྒྱུད་ནས་མང་ཆེ་བ་དེ་འདྲ་རེད་ཤག WhatsApp བརྒྱུད་ནས་ཁོ་ཚོས་གསལ་བསྒྲགས་བཏང་ཨ་ནི་ལ་དྭགས་ཀྱི་ཚོགས་པ་དེ་འདྲ་ཡོད་རེད་ལུང་པ་ཀྱི་ཚོགས་པ་བྱས་ད་ནང་བཞིན་ད Political ཚོགས་པ་ཚོགས་པ་དེ་འདྲའི་ནང་ལོ་ལ་གསལ་བསྒྲགས་སླེབས་འདུག་ཨ་ནི་ས་ཆ་དེ་འདྲ་ཅིག་ལ་དེ་རིང་འདི་ཡོད་རེད་ཨ་ནི་གསུང་ཆོས་གནངས་ཉིན་འདི་ཡོད་རེད་ལ་ནི་ཁོ་ཚོས་གསལ་བསྒྲགས་བཏང་བྱས་འདུག་ཨ་ནི་འདི

དགེ་བཤེས་ལགས་ཀྱིས་གསུང་ཡག་ལ་ད་ང་ཚོ་མི་མང་ཆེ་བ་ཅིག་པེ་ཤ་འཁྱོག་མཁན་ཡོད་རེད་མ་འཁྱོག་མཁན་ཡོད་རེད་པེ་ཤ་འཁྱོག་མཁན་འདི་ཚོ་ནི་ད་གནས་མཇལ་བྱེད་ཐུབ་ཀྱི་ཡོད་རེད་ས་ཆ་ཕྱི་ལོགས་ལ་བསྡད་ཐུབ་ཀྱི་ཡོད་རེད། ཡིན་ནའི་ཁོ་རང་ཚོས་དགེ་བཤེས་ལགས་ཀྱིས་ག་རེ་གསུངས་སོང་ལབ་ན། ད་ཁྱེད་རང་ཚོ་འདི་ལ་བསོད་བདེ་ཆེན་པོ་རེད་ཁྱེད་རང་ཚོ་འདི་ལ་སླེབས་ཐུབ་པ་དེ་བསོད་བདེ་ཆེན་པོ་རེད་ཡིན་ནའི་མི་མང་དེ་ཚོ་ལ་ཕར་ལ་ནི་སོ་སོས་ཀྱིས། ད་སོ་སོས་ངོམ་སོ་འདྲ་བོ་ཅིག་མ་བྱས་ནས་བྱས་ང་དེ།

ཕོན་ཆེན་པོ་ཞེ་པོ་དང་ད་ལོ་དམིགས་བསལ་གྱིས་ངས་ཁ་སང་མི་མང་ཚོ་ལ་ཡང་ཞུས་ཡིན་ད། རང་ཚོ་དམིགས་བསལ་གྱིས་ད་ལོ་བསོད་བདེ་བསོད་ནམས་བསགས་ཤག་སྐྱོད་བྱེད་སྟངས་དཔེ་ཧ་ལས་པ་ཅིག་རེད་ཤག་གང་ཡིན་ཞུས་ན་ད་འདི་པར་མི། ད་ཁོ་རང་ཚོ་འདི་འདྲ་ང་ཚོ་ལ་དྭགས་ཀྱི་ཚོགས་པ་མང་པོ་ཅིག་འདུག་ད་ཁོ་རང་ཚོ་ཚོགས་པ་ཚོགས་པ་བྱས་ནས group group ཟེར་གྱི་ཡོད་རེད་པ་དེ་འདྲ་བྱས་ནས་ཁྲིད་ཡོང་མཁན་མང་པོ་ཞིག་འདུག་ཨེ་ནས་སྒེར་གྱིས་སོ་སོའི་འགྲོ་སོང་བཏང་བྱས་ཨེ་ནས་ཡོང་མཁན་ཡང་མང་པོ་འདུག་ཨེ་ནས་གང་ལྟར་ཡང་ད་དེ་འདྲའི་མི་འབོར་མང་པོ་ཞིག་ང་ཚོ་དགོང་དག་བློ་སྦྱོང་འཁྲིད་དུས་སྐབས་སུ་ཡར་ཉུང་མཐར་ལ་མི་ཉིས་བརྒྱ་ད་རྒྱུན་མཐུད་ནས་འདྲ་བོ་ཅིག་རེད་ཤག་མཚམས་མཚམས་འགྲོ་མི་སུམ་བརྒྱ་བཞི་བརྒྱ་བར་ལ་སླེབས་འགྲོ་གི་འདུག་ཨེ་ནས་ཁ་སང་རིན་པོ་ཆེ་གསུང་ཆོས་སྐབས་ལ་ད་ཧ་ལམ་མི་ལྔ་བརྒྱ་ཡར་འདྲ་བོ་ཕལ་ཆེར། དྲུག་བརྒྱ་མ་ཟིན་ཙམ་མེད་ན་དེ་འདྲའི་ཅིག་འདུག་ཕལ་ཆེར་ང་ཚོ་འདི་ན་འབྲས་སྤུངས་སྒོ་མང་གྲྭ་ཚང་གི་འདུ་ཁང་རྙིང་པ་ནང་ལོགས་ལ་ང་ཚོ་གྲ་སྒྲིག་བྱས་པ་རེད་འདུ་ཁང་རྙིང་པ་དེ་ཆ་ཚང་གང་བྱས་ཕྱི་ལོགས་དེ་ཆ་ཚང་ག་རུ་ཅིག་གང་བ་འདྲ་བོ་ཅིག་བྱུང་སོང་འོ་དེ་འདྲ་སོང་ཙང་ནི་མི་འབོར་དཔེ་ད་ལོ་དམིགས་བསལ་གྱིས་ད་ད་ལྟ་བར་དུ་ད་གདན་ས་ལ་གནས་མཇལ་ཡོང་མཁན་ནང་ནས་ད་ལོ་ཧ་ལམ་ཕོན་ཆེན་པོ་འདྲ་བོ་ཅིག་བྱུང་འདུག་བསམ་བསམ་འདྲ་བོ་ཞིག་ཡིན་ད་ལོ་རྒྱུས་ནང་ལོགས་ལ་ད་དེ་ལས་མང་ཡང་འབྱུང་འགྲོ་ཡོད་རེད་དེ་ཡིན་ན་ཕྱི་མིག་ཅིག་ལྟ་བ་ཡིན་ན་ད་ལོ་དཔེ་ཕོན་ཆེན་པོ་འདྲ་བོ་ཅིག་རེད་ཤག་བསམ་སོང་དེ་ནས་གཉིས་ནས་ང་ཚོ་འབྲེལ་བ་བྱེད་སྟངས་དེ་ད་ངོ་མ་ཡིན་ན་ད་དེ་རིན་པོ་ཆེ་གི་དུ་སན་ཁ་སང་གསུང་ཆོས་ཡོད་རེད་ཨེ་ནས་དགེ་བཤེས་ལགས་ཀྱི་གསུང་ཆོས་ཡོད་རེད་ཟེར་ནས་ང་ཚོ་འབྲེལ་བ་ཅིག་རྩིག་པ་འདི་ཚོའི་སྒང་ལ་ནི་ཁྱབ་བསྒྲགས་སྦྱར་བ་ལ་སོགས་པ་མང་པོ་ཅིག་བྱས་བསྡད་ཀྱི་ཡོད་རེད་དེ་ཡིན་ནའི་ཁ་སང་ང་ཚོ་འདུག་ད་ཁོ་རང་ཚོ་བསྡད་ས་གི་མགྲོན་ཁང་ཁག་དེ་པར་ལ་ང་ཚོ་གསལ་བསྒྲགས་འདུག་སྦྱར་ཡག་གི་བསམ་བློ་འདྲ་བཏང་བ་ཡིན་དེ་ཡིན་ནའི་གསལ་བསྒྲགས་དེ་འདུག་སྦྱར་བཞག་པ་ཡིན་ན་ནི་གསལ་བསྒྲགས་དེ་ད་ཡང་ཁོ་བོ་གསུང་ཆོས་དེ་རྫོགས་པ་དང་ནི་གསལ་བསྒྲགས་དེ་ཡང་དེ་པར་ག་པར་ཅིག་ནི་ཅིག་རླུང་པོས་ཁྱེར་ནས་ནི་མི་མང་མང་པོ་ཡི་རྐང་པ་ཡི་འོག་ལ་འགྲོ་ཡ་དང་ནི་གད་སྙིགས་ནང་ལོགས་འགྲོ་ཡ་དང་ནི་ཅིག་ང་ཚོ་རིན་པོ་ཆེ་འདི་འདྲའི་རྩ་ཆེན་པོ་རེད་ནི་བླ་མ་དགེ་བའི་བཤེས་གཉེན་འདི་འདྲའི་རྩ་ཆེན་པོ་རེད་ང་ཚོ་འདི་ནི་བོད་ཡིག་འདི་ང་ཚོ་ཡི་གེ་འདི་ལྟར་ཆོས་ཐོག་ནས་བྲིས་ཡོད་དེ་བསམ་པ་དང་ང་ཚོ་རྩ་ཆེན་པོ་ཞིག་འདུག་ཆགས་བསྡད་རེད་ནི་འདི་རྐང་པ་འོག་ལ་འགྲོ་ཡ་དང་དེ་པར་གད་སྙིགས་ནང་འགྲོ་ནི་བདེ་པོ་ཁྱོན་ནས་མི་འདུག་འདི་ལས་ང་ཚོ་ང་རང་ཚོ་འདི་འདྲ་དེང་སང་སྤྱི་ཚོགས་དྲ་རྒྱ་ཆ་ཚང་གི་བེད་སྤྱོད་ནི་བྱེད་ཀྱི་ཡོད་རེད་ག་པར་འགྲོ་ན་ནི་འདི་འདྲའི་ཐོག་ལ་ང་ཚོ་འདི་ནི་དམིགས་བསལ་གྱི་སེམས་ཁུར་ཚོགས་པས་ཀྱི

དེ་འདྲ་ལ་དྭགས་ཀྱི་ལ་དྭགས in the media ཟེར་ཡ་དང་སྐད་འཕྲིན WhatsApp ཐོག་ལ་ལ་དྭགས in the media ཞུས་ནས་དེ་འདྲའི་ད་ཚོགས་པ་མང་པོ་ཞིག་འདུག་འོ་ནི་དེ་ཚོ་ཆ་ཚང་ནང་ལོགས་ལ་ཡ་འདུག་བཏང་བྱས་ནི་གཉིས་ནས་འདི་པར་བཞུགས་མཁན་དགེ་འདུན་པ་ཚོ་ལ་ཡ་འདུག་བསྐུར་བྱས་ནི་ཁྱེད་རང་ཚོ་གི་འབྲེལ་ཡོད་ཚོ་ལ་ཡ་བསྐུར་རོགས་བྱས་ཡ་ནི་ང་ཚོ་འདི་པར་གནས་མཇལ་ཡོང་མཁན་མི་ཚོ་ལ་ཡ་ཁོ་རང་ཚོ་སྒེར་ཐོག་ནས་ཡ་འདུག་བསྐུར་བྱས་ནི་ཁྱེད་རང་ཚོ་ཡ་མ་འབྲེལ་ཡོད་དེ་ཚོ་ལ་དེ་འཇིག་མི་འཇིག་ལབ་རོགས་བྱས་ནི།

ཕྱི་ནང་གི་ས་མཚམས་སོགས་རེ་འབྱེད་ཚན་པ། འདི་ནང་ལོགས་ལ་ང་ཚོ་གཅིག་ཡར་རྒྱས་ཚོགས་པ་གཅིག་བཟོས་བྱས་ད་རྒྱུན་མཐུད་ནས་ཤུགས་འདྲ་བོ་གཅིག་བྱེད་དགོས་གལ་ཆེན་པོ་འདུག་བྱས་ནས་ང་ཚོ་ཡང་ཞི་བདེ་ཤེས་ཡོན་ཚོགས་པ་བྱས་ནས་འདུག་ཚོགས་པ་དེ་བསྐྲུན་བྱས་དེ་གི་ཡང་ལས་འགུལ་ལོ་ལོ་གཅིག་ལ་ཡང་ནི་ཉི་མ་གསུམ་བཞི་རིང་ལ་ཡང་ནི་དཔལ་དགེ་བའི་བཤེས་གཉེན་འདི་ཚོ་ཞུས་བྱས་ལས་ཀ་འགྲོ་བྱེད་འགྲོ་འདོད་ཡོད་ནས་ད་འདི་ཚོ་འདུག་བྱས་ནས་ཚོགས་པ་རྒྱུ་དུས་ཙམ་པ་ཡང་ནི་ད་ད་ལྟ་ལོ་ལས་ཡ་འདི་ནང་ལོགས་ལ་ད་ང་ཚོ་བོད་ཡིག། ད་དཀར་འཁྱིལ་རྫོང་ནང་ལོགས་ལ་ད་བོད་མཁར་བུ་ཟེར་ཡ་དང་ཧེ་ནས་ཀུ་ཟེར་ཡ་དང་ད་ང་ཚོ་ནང་པ་ཤུགས་ཆེ་ས་ཝ་ཁ་མུལ་བེག་རེད་ནི་ཕ་གི་ད་ཨ་རེན་བྷེ་ལི་ཟེར་གྱི་ཡོད་རེད་ནམ་རྒྱུན་ད་དར་རྩིག་སྒར་ཁོན་ཟེར་ཡ་དང་ཨེ་ནི་ད་དཀར་འཁྱིལ་ཁོ་རང་ནང་ལོགས་ལ་ཡ་བཞུགས་མཁན་ཟངས་དཀར་རེད་ཨེ་ནི་དེ་ཚོ་ཆ་ཚང་ནས་ཕེབས་མཁན་དཔེ་ཕོན་ཆེན་པོ་མི་འབོར་མང་པོ་ཞུ་གི་འདུག་ད་ལས་ཆོག་ནི་ད་ཡིན་པ་འགྲོ་བྱེད་རེ་ཤ་ལོང། བྷེ་ལི་ས་ད་ད་ཨ།

དེ་རིང་ཞོགས་པའི་ལས་ཡིན་ས་ཁོང་ཚོ་ལ་དྭགས་ནས་ཡང་འདི་འདྲ་ཚོགས་པ་གུ་རུབ་ཅིག་སླེབས་དེ་བྱས་ཡ་ནི་དེའི་གི་ཞོགས་པའི་ད་ལྟ་འབྲས་སྤུངས་སྒོ་མང་གྲྭ་ཚང་གི་འདུ་ཁང་རེད་འབྲས་སྤུངས་བློ་གསལ་གླིང་གྲྭ་ཚང་གི་འདུ་ཁང་དེ་ཚོ་མཇལ་མཇལ་གར་ཁོང་ཚོ་འགྲོ་དེ་བྱས་ཡ་ནི་ངས་ཡང་མི་ཁ་ཤས་ཁྲིད་བྱས་འགྲོ་དེ་དེའི་སྐབས་ལ་ནི་ཁོང་ཚོ་དེ་ད་སྙིང་རྗེ་སྤོ་ལགས་རྨོ་ལགས་འདི་འདྲའི་དང་ཨ་ནེ་ད་ལོ་གཞོན་གཞོན་ཁ་ཤས་དེ་འདྲའི་འདུག་མི་ཧ་ལམ་ད་ཉི་ཤུ་ལྷག་འདྲ་བོ་ཅིག་མེད་ན་དེ་འདྲ་ཞིག་འདུག་བསམ་ཡང་ཁོ་རང་ཚོ་ཡག་ནི་ད་ལྟ་ང་ཚོ་འབྲས་སྤུངས་སྒོ་མང་གྲྭ་ཚང་གི་འདུ་ཁང་ནང་ལོགས་ལ་ཡར་འགྲོ་མཆོད་མཇལ་འགྲོ་དུས་ཙམ་པ་ནི་འདི་ཕ་གིའི་སྐུ་དང་འདི་ཚོ་འདི་འདྲེ་བཤད་བྱེད་ཡག་རེད་ནི་དམིགས་བསལ་གྱི་ད་ནི་སྐུ་མདུན་གྱིས་ཡང་ཡང་བཀའ་སློབ་ཕེབས་བསྡད་ཡག་དེ་ང་ཚོ་འདི་འདྲ་ང་ཚོ་འདུ་ཁང་གི་སྒོ་མཆོར་དེ་ལ་སྲིད་པ་འཁོར་ལོ་འདི་ཤེས་པ་དེ་འདི་ངེས་པར་དུ་ཡང་ནི་སྐུ་མདུན་གྱིས་ཡང་ཡང་གསུང་གི་འདུག་ཡང་ནི་འདི་དཔེ་འགྲེལ་བཤད་རྒྱག་དགོས་ཡག་དེ་ད།

ལི་སི་ལིང། འབྲས་སྤུངས་བློ་གསལ་གླིང་གི་གྲྭ་ཚང་འདུ་ཁང་ནང་ལོགས་ལ་ཡར་མཆོད་མཇལ་བྱས་ནས་ཨ་ནི་དེའི་གི་སྒོ་མཆོར་དེ་ལ་ད་ལྟ་ང་ཚོ་ཕ་གིའི་ཞི་གནས་སྒོམ་ཡ་ཅིག་ད་དེ་གྲྭ་པ་ཅིག་བྱས་ཨ་ནི་དེའི་གླང་ཆེན་དེ་དང་པོ་ནག་པོ་བྱས་གྲྭ་པ་དེ་རྒྱབ་ལོགས་བྱས་གླང་ཆེན་མདུན་ལ་བྱས་མཐའ་མ་དེ་ཨ་ནི་དཀར་པོ་ཆགས་འགྲོ་ཡ་འདུག་ཅིག་ཅིག་སེམས་ཀྱི་དེའི་འགྲོ་སྟངས་ཅིག་ངས་འདི་ཚོའི་འགྲེལ་བཤད་འདྲ་བོ་ཅིག་རྒྱག་བྱས་ནས་འདི་འདྲ་བྱས་ནས་ད་ང་རང་ག་ཚོད་ཤེས་པ་འདི་དུ་ཁོ་རང་ཚོར་ཞུས་པ་ཡིན་ཏེ་ཁོ་རང་ཚོ་དཔེ་དགའ་ཚོར་བྱས་རྗེས་དངོས་གནས་ང་ཚོ་དེའི་འབྲས་སྤུངས་སླེབས་ནས་དཔེ་འདི་ཚོ་ཧ་ལས་བ་འདྲ་བོ་ཅིག་བྱུང་སོང་ཟེར་ཐུགས་རྗེ་ཆེ་ཡིན་ནས་ངས་ཁོ་རང་ཚོ་འདི་ཡང་ལབ་པ་ཡིན་ཏེ་འདི་འབྲས་སྤུངས་དགོན་པ་གཅིག་པུ་མ་རེད་ཁྱེད་རང་ཚོ་ལ་དྭགས་ང་རང་ཚོ་ཟངས་དཀར་རེད་ནུབ་ར་རེད་ད་གླེ་ལི་ཀིར་སྤི་ཏུག་ད་ང་ཚོ་ཧེ་མིས་ཨ་ནི་ཕ་གིའི་ཕྱི་དབང་དགོན་པ་རེད་ས་སྐྱའི་ང་ཚོ་མང་སྤྲོ་དགོན་པ་རེད་ག་བ་ག་ས་དགོན་པ་མང་ཆ་གི་སྒོ་མདུན་སྒོ་མཆོར་འདི་ལ་ཡོད་དེ་རེད་ནི་ཁྱེད་རང་ཚོ་དཀོན་གཉེར་དང་ཁོང་ཚོ་ལ་སྐད་ཆ་དྲིས་ནས་འདི་ཚོ་ཤེས་པ་འདི་ཤེས་པ་བྱེད་དགོས་རེད་ཨེ་འདུག་ཤེས་སོང་ན་ཡག་པོ་ཡོད་རེད་བྱས་ནས་ཞུས་པ་ཡིན་དེ་ཁོ་རང་ཚོ་སྤོ་ལགས་རྨོ་ལགས་འདི་ཚོ་དཔེ་ཐུགས་རྗེ་ཆེ་བྱས་རྗེས་ཁོ་རང་ཚོ་དཔེ་དགའ་སྤྲོ་ཆེན་པོ་ཅིག་བྱས་ནས་འདིར་འགྲོ་སོང་ཞེས་བཤད་ཡིན་ལགས་སོ། བློ་ལ་སེ། ད་ལྟ།

ཆོས་འབྲེལ་ཁག་ནང་ལོགས་ལ་རྗེ་ཙོང་ཁ་པའི་ཡོན་ཏན་གཞིར་གྱུར་མ་དང་སྐྱབས་འགྲོ་སེམས་བསྐྱེད་རེ་ཡན་ལག་བདུན་པ་རེ་འདི་འདྲའི་མང་པོ་ཞིག་འདི་ནང་དུ་ད་དེ་ཚོའི་གསུངས་པ་ད་རེས་མ་གིར་ང་ཚོ་སློབ་གྲྭ་ནང་ཡིན་ན་འཛིན་གྲྭ་འདྲ་པོ་ཅིག་ཆ་བཞག་པ་ཡིན་ན་འཛིན་གྲྭ་དང་པོ་གཉིས་པ་གསུམ་པ་བཞི་པ་གོམ་པ་རེ་ཞིག་ཡར་སྤོས་འགྲོ་ཡ་ཡོད་རེད་པ་ཁྱེད་རང་གི་ལ་དྭགས་སེམས་བསྐྱེད་ཚོགས་པའི་ངོས་ནས་ཡ་གའི་ལ་དྭགས་ལ་སྐོར་སྐྱོད་གནང་ཆེད་གྲ་སྒྲིག་གནང་པའི་ལས་རིམ་འདི་གས་འདི་ད་རེས་མ་གིར་ལྷོ་ཕྱོགས་ལ་ཡ་ཆོས་འབྲེལ་གྱི་གོ་སྒྲིག་གནང་པ་འདི་གས་འདི་ཅིག་རིམ་པ་འདྲ་པོ་ཅིག་མ་གོམ་པ་རེ་ཞིག་ཡར་སྤོས་སོང་ཟེར་དགོངས་ཀྱི་འདུག་གས་ལོ།

ལྟ་བ་ཁ་ཤས་ལ་ད་ཐེངས་དང་པོ་གོ་རྒྱུ་འདྲ་བོ་ཞིག་མེད་ན་བསམ་བསམ་འདྲ་བོ་ཅིག་ཁ་ཤས་ལ་ད་ངོ་མ་གོ་བསྡད་ཡོད་ན་ཡང་ཏོག་ཙམ་དྲན་པ་བརྗེད་ནས་མེད་ན་བསམ་བསམ་འདྲ་བོ་དེ་འདྲའི་ཅིག་གི་ཚོར་བ་འདྲ་བོ་ཅིག་སླེབས་སོང་ད་ཁོ་རང་ཚོ་ཡིན་ན་དམའ་རིམ་ནས་ད་འཛིན་གྲྭ་བཏང་ཤོག་འདྲ་བོ་ཅིག་བྱ་གི་མེད་ན་བསམ་བསམ་འདྲ་བོ་ཅིག་འདུག་ཡིན་ནའི་ཁ་སང་ང་ཚོ་དེ་མཐའ་མ་དེ་ལ་ད་དེའི་ཞལ་ལག་ཅིག་ཕུལ་རྗེས་ནི་ཁོ་རང་ཚོ་བསྡུས་འདུག་ཤོད་པས་ཁོ་རང་ཚོ་ད་དཔེ་ཆ་ཚང་གི་དགའ་སྣང་འདྲ་བོ་སྐྱེས་རྗེས་ད་ང་ཚོ་དེ་དཔེ་ཕན་ཐོགས་བྱུང་སོང་དཔེ་ཡག་པོ་བྱུང་སོང་ཟེར་ནས་གསུང་གི་འདུག་ད་དེ་ནང་ལོགས་ལ་ལོ་གཞོན་པ་གཞོན་པ་མང་པོ་འདུག་ད་བུ་བུ་ཕྲུག་མང་པོ་ཁྲིད་སྐྱོར་དེ་ནི་མང་པོ་འདུག་ཁོ་ཚོ་ལ་ངས་འདུག་ཅེས་ལབ་པ་ཡིན་ད་ཁྱེད་རང་ཚོ་ད་འགོ་དེ་རེད་ནི་ཁྱེད་རང་ཚོ་ངེས་པར་དུ་ད་རྒྱུན་མཐུད་ནས་སློབ་སྦྱོང་བྱེད་རོགས་བྱེད་སློབ་སྦྱོང་བྱས་ན་དེ་ནི་ཁྱེད་རང་ཚོ་པོ་ག་ལེ་ག་ལེ་ཤེས་འགྲོ་གི་རེད་ནི་པོ་ལགས་མོ་ལགས་ཁྱེད་རང་ཚོ་ཡང་ད་སྐུ་མདུན་གྱིས་རྒྱུན་དུ་གསུངས་བསྡད་དེ། ཡིན་ནི་ཁྱེད་རང་ཚོ་གཅིག་གིས་ང་འདི་ཤེས་ཀྱི་མི་འདུག་ང་སང་ཉིན་གནངས་ཤི་འགྲོ་གི་རེད་ཟེར་ཡག་དེ་ཁྱོན་ནས་མིན་པ་བྱས། ཡིན་ནི་སོ་སོ་ལ་བག་ཆགས་བཟང་པོ་བཞག་ཡག་ཅིག་ལ་ཕན་གི་རེད། ཡིན་ནི་དུས་འདི་ཙམ་ག་པར་ཅིག་བཀའ་དབང་བཀའ་ཆོས་གནང་གི་འདུག་ན་དམིགས་བསལ་དེ་སློབ་སྦྱོང་གནང་ཐུགས་བསམ་པ་ནི་ཕར་འགྲོ་ནས་ངས་དེ་ཡིན་གཅིག་མིན་གཅིག་གནང་རོགས་བྱེད་ཅེས་ནས་ང་ཚོ་དུས་འབོད་དགོས་ཚུལ་ལ་དུས་ཆ་ཚང་ཞུས་པ་ཡིན། ལགས་སོ་པདྨ་དབྱངས་ཅན་ལགས་ད་ལྟ་ད་རེས་མ་གིར་ལྷོ་ཕྱོགས་ལ

ཏཱ། འདི་ལྟར་མི་སྒེར་གྱི་ཁ་ལོར། ཁང་པ་དེ་དཀའ་ངལ་མི་མང་ཕྱོགས་གཅིག་ལ་ཁང་པ་མ་རག་ནས་དཀའ་ངལ་ཤུགས་ཆེ་བ་ཞིག་འདུག་ལགས། ཁང་པ་མི་མང་ཕྱོགས་གཅིག་ད་ལྟ་དགོན་པའི་ནང་ལ་ཁང་པ་མ་རག་ཨ་ནི་ཀེམ་སྡེ་བ་ལ་ཁང་པ་གཡར་ནས་བསྡད་མཁན་དེ་འདྲ་མང་པོ་འདུག། ཨ་ནི་དེ་ནང་བཞིན། གཞན་པ། གཞན་པ་དག་རང་ཡིན་ཟེར་ལའོ་ཁང་པ། ཁང་པ་ཁང་པའི་དཀའ་ངལ་མ་གཞན་པ་ད་དམིགས་བསལ་དཀའ་ངལ་བཅས་ཨང། འདུག་སེ་ཡོད་ས་མ་རེད་མི་མང་ཕྱོགས་ཁང་པ་མ་རག་ནས་སྡོད་སའི་དཀའ་ངལ་རེད། ད་འདི་ལྟར་མི།

ཡོད་རེད་ད་འདི་ཚོའི་ཅིག་ལས་ཀ་འདྲ་བོ་ཟེར་དེས་ཡག་འགྲུབ་གི་ཡོད་རེད་ད་མ་འོངས་པ་ཡོང་རྒྱུ་ནང་ལོགས་ལ་ཡང་དེ་འདྲའི་འདྲ་བོ་ཅིག་ཁང་པ་དེ་འདྲ་ཅིག་འཛུགས་སྐྲུན་འདྲ་བོ་ཅིག་བྱུང་བ་ཡིན་ན་འདི་ཚོའི་དཀའ་ངལ་དེ་སེལ་ཡོང་ན་བསམ་སོང་ད་ལྟ་ཁོ་རང་གིས་དེ་གསུངས་པ་ནང་བཞིན་རེད་ཡིན་ནའི་དངོས་གནས་ཁང་པའི་ད་དཀའ་ངལ་འདྲ་བོ་ཅིག་མང་ཆེ་ལ་རེད་ད་ད་ལྟ་སྡེ་བ་གི་ད་གྲྭ་ཚང་ཁག་ལ་མགྲོན་ཁང་ལྟ་བུ་ཅིག་ཡོད་ད་ཡོད་རེད་ད་མགྲོན་ཁང་ཆ་ཚང་ནང་ལོགས་ལ་ད་མི་ཁེངས་བྱས་ནས་ད་ད་གཞིས་ཆགས་སྡེ་བ་དང་ནི་གཞིས་ཆགས་སྡེ་བ་གི་ད་ང་ཚོ་དགོན་པ་མང་པོ་རེད་བ་སྡེ་བ་ལ་ནི་ཁོ་རང་ཚོ་བཞུགས་བསྡད་མཁན་མང་པོ་ཞིག་འདུག་ཆགས་ཀྱི་འདུག་ཁ་ཤས་ལ་ད་དངོས་གནས་ཁང་པ་དེ་ད་མ་རག་མང་ཆེ་དཀའ་ངལ་འདྲ་ཞིག་རེད་བྱས་ན། ད་ད་རྡོ་རྗེ་གདན་ལ་ཡང་མི་འབུམ་གཉིས་རེ་འཛོམས་ཡོང་དུས་ཙམ་པ་སྐོར་གཅིག་སྡོད་ས་དེ་ཚོ་གྲ་སྒྲིག་བྱས་འགྲོ་གི་ཡོད་རེད་བ།

ལགས་སོ་འདི་ད་ང་ཚོ་འདི་འདྲ་ནམ་རྒྱུན་ད་སྐུ་མདུན་གྱི་གསུང་ཆོས་དང་ད་འདི་འདྲའི་ཡང་མཛད་རིམ་རྒྱས་པོ་འདྲ་བོ་འདི་འདྲ་ཡོད་ཡིན་ན་ད་འདི་ཚོའི་ཐོག་ལ་ང་ཚོ་ཅིག་གྲ་སྒྲིག་ཞུས་ཐུབ་ཡ་འདུག་ཅེས་ཡ་ཆགས་བསྡད་ཡོད་རེད་ལ་འོ་ནི་ད་རྒྱུན་དུ་ང་ཚོའི་ད་གནས་མཇལ་མཁན་ཚོ་ཡང་ཡོང་མཁན་དེ་མང་ལོས་ག་འདྲ་ཡོད་ན་ཚང་ད་ལོ་ཆ་བཞག་པ་ད་མང་པོ་ཞེ་ཅིག་ལས་དེ་ད་ན་ནིང་དེ་བ་ཡིན་ན་དེ་བ་ལ་ནི་ད་རྡོ་རྗེ་གདན་གསུང་ཆོས་ཚར་ནས་དེ་བ་ཡོང་མཁན་དཔེ་ཉུང་ཉུང་རེད་ད་གསུང་ཆོས་སྔོན་དེ་བ་ལ་ད་ལྟ་ཨ་ནི་དགེ་བཤེས་ཚོ་གི་གཏོང་སྒོ་སྐབས་ནི་ད་དགེ་བཤེས་རེ་རེ་ལ་མི་བཅུ་བཅོ་ལྔ་དེ་འདྲས་ཅིག་མང་མང་བ་ཡིན་ན་དེ་འདྲས་ཅིག་ཡོང་མཁན་དེ་འདྲས་རེད་ད་འདུག་བྱས་ནས་དགེ་བཤེས་ས་བཅུ་བཅོ་ལྔ་དྲུག་ཅུ་འདི་ན་སྒོ་མང་གྲྭ་ཚང་ལ་ལ་དྭགས་ཕྱོགས་ནས་ཡོད་པ་ཡིན་ན་ནི་དེ་འདྲའི་ཅིག་སླེབས་ཡ་དང་ནི་དེ་འདྲ་འབྲས་སྤུངས་བློ་གསལ་གླིང་ཀླུ་འཁྱིལ་ཁམས་ཚན་རེད་དཔེ་ཐུབ་ཁམས་ཚན་རེད་ནི་འདུག་གཏོང་སྒོ་གཏོང་དུས་སྐབས་སུ་དེ་འདྲའི་ཅིག་སླེབས་ཡ་དང་དེ་འདྲའི་ལྟ་བུ་ཅིག་མ་གཏོགས་ད་དེ་འདྲའི་ཕོན་ཆེན་པོ་དེ་ནི་ཡོད་མ་རེད་ད་ཁོ་རང་ཚོ་གནས་མཇལ་ཡོང་པ་ཡིན་ན་དེ་བ་ཅིག་གིས་གནས་མཇལ་བྱས་ནི་རྗེས་སུ་ལ་ཡར་རྡོ་རྗེ་གདན་མཆོག་བདེ་བ་དང་འགྲོ་བདེ་དེ་རེད་བ་ད་ལོ་ད་དམིགས་བསལ་གྱི་ད་ད་ལྟ group འཁྱོངས་མཁན་ཚོ་ཡིན་ན་ད་ནི་ཚོགས་པ་ཁག་འདུག་བྱས་ནས་འཁྱོངས་མཁན་ཡིན་ན་དང་པོ་རྡོ་རྗེ་གདན་ལ་ཆ་ཚང་མཇལ་བོད་ཀྱི་ཆ་ཚང་མཇལ་ནི་ཚུར་མཐའ་མ་དེ་ལ་འཁྱོངས་དུས་ཙམ་པ་ད་ཆ་ཚང་ཅིག་ནི་སོ་སོ་སྒེར་གྱི་ངོས་ནས་ཡོང་མཁན་ཡིན་ན་འདྲ་འདི་ནི་ཚོགས་པའི group བྱས་ནས་ཡོང་མཁན་ཡིན་ན་འདྲ་འདི་ཚོ་ཆ་ཚང་ཅིག་ས་གནས་ས་ཐོག་གཅིག་སྒང་ལ་དུས་ཚོད་གཅིག་སྒང་ལ་འཛོམས་དུས་ཙམ་པ་ཕོན་ཆེན་པོ་འདྲ་བོ་ཞིག་མི་མང་མི་འབོར་ཆེན་པོ་ཞེ་ཅིག་ཆགས་འདུག་རོགས་འདི་ནི་དེ་ཡིན་དུས་ཙམ་པ་ད་ང་ཚོ་དེ་འདྲའི་ཅིག་གྲ་སྒྲིག་བྱས་བ་ཡིན་ན་ཡང་མིའི་ངོས་ནས་ཚུར་ཡོང་མཁན་འདྲ་བོ་ཅིག་མ་བྱུང་བ་ཡིན་ན་ཡང་ཁོ་གཞུང་དང་དེ་འདྲའི་འབྲེལ་བ་བྱས་དང་དེ་ཚོ་ཡང་ཡིག་ཆ་མང་པོ་ཅིག་བཟོ་ཡིན་ན་ཡང་གཞུང་གི་ངོས་ནས་འགྲོ་སོང་མང་པོ་ཅིག་བཏང་མི་ཡོང་མཁན་ཉུང་དྲགས་བ་དང་དེ་འདྲས་ཅིག་ཆགས་པ་ན་ཡང་ཅིག་དཀའ་ངལ་མང་པོ་ཅིག་ཆགས་བསྡད་ཡ་དང་དེ་འདྲས་འདྲ་བོ་ཅིག་རེད་ཤག་ལོ་ད་སྐུ་མདུན་གྱི་གསུང་ཆོས་དང་ད་མཛད་ང་ཚོ་མཛད་རིམ་ཆེན་པོ་དེ་འདྲས་ད་ཅིག་ཡང་དེ་བ་ཆེན་པོ་འདྲ་བོ་བྱས་ཡ་ཡིན་ན་དེའི་སྐབས་ལ་ད་ཁོ་མི་ཡོང་ཡ་གཏན་འཁེལ་འདྲ་བོ་ཅིག་ཡིན་དུས་ཙམ་པ་ཡིན་ན་ང་ཚོ་དེ་འདྲས་གྲ་སྒྲིག་བྱས་ནའང་ཡོང་ཡ་འདྲ་བོ་ཅིག་ཆགས་ཀྱི་འདུག།

ནང་ཆོས་ཐོག་ལ་ཡང་ད་བྲོ་བ་རྙེད་འདི་ལ་ཡང་ཉམས་མྱོང་འདྲ་པོ་ཅིག་བསགས་དེ་ནས་འདི་སྒང་ལ་ཡང་ད་སློབ་སྦྱོང་བྱས་ནས་ཉིན་རེའི་བྱ་བཞག་ནང་ལོགས་ལ་ཡང་ཁོ་ལག་ལེན་འདྲ་པོ་ཅིག་བསྟར་ཡ་འགོ་བཙུགས་ཡོང་གི་འདུག་ཨང་ད་དེ་འདྲའི་གི་དུས་ཚོད་ཅིག་ནང་ལོགས་ལ་ལ་དྭགས་ཀྱི་གཞོན་སྐྱེས་མི་རབས་ཚོ་ལ་ད་ལྟ་ལོ་བཅུ་བདུན་བཅོ་བརྒྱད་བཅུ་དགུ་ཉི་ཤུ་རྩ་གྲངས་འདི་ནང་ལ་ཡོད་པ་ཤེས་ཡོན་བྱེད་པ་འདི་ག་འདི་ལ་ཡང་འགན་འདྲ་པོ་ཅིག་ག་རེ་གཟིགས་ཀྱི་ཡོད་ནམ། འོ་ལགས་ཨང་ད་ང་རང་མཐོང་ཚུལ་ལ་ཡིན་པ་ན་ད་ལྟའི་ཆ་ལ་ད་ལྟ་ལ་དྭགས་ལ་ད་ནང་ཆོས་ལ་དོ་སྣང་བྱེད་མཁན།

ཅིག་གིས་ད་རྒྱ་གར་ལ་འགྲོ་བསྡད་མཁན་རྒྱ་གར་ལ་འགྲོ་རེད་ཨ་ནི་གཞན་པ་དེ་བསྡད་མཁན་དེ་ཚོའི་ཆེད་དུ་ཡང་ཁོ་རང་ཚོའི་ཚོགས་པ་ཁག་དེ་འདྲས་ཀྱི་ནང་ཆོས་དང་འབྲེལ་བ་ཡོད་ཀྱི་གྲ་སྒྲིག་བྱས་ཨ་ནི་འདུག་བྱས་ནས། ད་གསུང་ཆོས་ཡིན་པ་ཡིན་ན་རེད་དེ་ནང་བཞིན་ང་ཚོའི་ཕ་ལ་དགུན་ཁ་ལ། ཡག་པོ་ཅིག་ག་རེ་ཡོད་ལབ་ན། ལུང་པ་ཆེ་ཆུང་ཚང་མ་གྱིས་ད་ནང་ང་ཚོ་མ་ཎི་དང་བཛྲ་གུ་རུ་དང། ཨོཾ་ཨ་མི་དྷེ་ཝ་ཧྲཱིཿ་འདུག་བྱས་ནས་ང་ཚོ་གི་ས་ཡ་གྱི་ང་ཚོ་གི་བྱེད་ཀྱི་ཡོད། ཨེ། འོ་དེ་ཁོ་ཚོ་ངན་མ་ཡིན་པ་ནི་ང་ཚོ་ས་ཡ་གཅིག་པོ་བྱས་ཨ་ནི་ང་ཚོའི་ནམ་རྒྱུན་ནི་མ་ནི་མ་ནི་མ་ནི་གྲངས་དེ་ཡ་ཞིག་མ་བྱས་ད་འདི་དུས་ཚོད་ལ་ཁར་དུ་ལ་བ་ཡིན་ན། ད་ད་འདི་དུས་ཚོད་ལ་ནི་རིན་པོ་ཆེ་དེ་འདི་མཁས་དབང་དེ་འདི་སྐད་བཏང་ཨ་ནི་ཞོ་ཉིན་གུང་དེ་བ་ལ་ནི་མ་ནི་བགྲང་ཆོག་འདུག་ཞེས་བ་ཡིན་ན་ཨ་ནི་དགོང་དག་དེ་ལས་མ་ཡང་ཁོང་ཚོ་གི་གསུང་ཆོས་དེ་འདི་གི་གྲ་སྒྲིག་དེ་འདི་བྱེད་ཀྱི་འདུག་ཚོགས་པ་བ་མང་པོ་གི་འདུག་ཞེས་བཙུན་པ་ད། གཞོན་སྐྱེས་དེ་ཚོ་གིས་རང་བཞིན་མེད་པ་ཅུག་དོ་སྣང་ཡག་པོ་ཡོང་གི་ཡོད་ད་ངས་མཐོང་གི་འདུག་ལགས། ཨ་ནི་དམིགས་བསལ་གྱི་ད་ལྟ་ལྟ་བུ་གཞོན་པ་ཚོ་སློབ་གྲྭ་ཁག་ལ་འགྲོ་མཁན་གྱི་ནང་ལོགས་ལ་ད་ལྟ་སློབ་གྲྭ་རང་ངོས་ནས་གོ་སྒྲིག་བྱས་ནས་ད་དཔེར་ན་ང་ཚོ་ད་ལྟ་ལམ་སྒྲོན་སློབ་གྲྭ་འདྲ་བོ་ཞིག་འབའ་ནོ་སློབ་གྲྭ་ཁོ་རང་གིས་གོ་སྒྲིག་ཡག་པོ་བྱས་རྗེས་ཨ་ནི་ཁོ་རང་ཚོ་ལ་ད་ནང་ཆོས་ཀྱི་བག་ཆགས་ལ་འོ་རེད་ད་ནང་ཆོས་ཀྱི་ཞག་རྩིས་འདྲ་བོ་ཞིག་ཕྲུ་གུ་ལ་ད་ནི་མ་བཅུག་ཤག་གི་ད་ཨ་ནི